ལེན་སྲིད་པ་གསུམ་ནི་འགྲུབ་བྱེད་ཀྱི་ཡན་ལག། དེ་ཡིན་ཙང་འཕེན་བྱེད་ཀྱི་ཡན་ལག་དེ་ལ་ཐོག་མའི་མ་རིག་པ་གཉིས་པ་འདུ་བྱེད་ཀྱི་ལས་རྒྱུ་དུས་ཀྱི་རྣམ་ཤེས་གསུམ་བྱས། གཉིས་དང་ཕྱེད་ཀ་བྱས། ད་འགྲུབ་བྱེད་ཀྱི་ཡན་ལག་དེ་ལ། བརྒྱད་པ་སྲེད་པ་དགུ་པ་ལེན་པ་བཅུ་པ་སྲིད་པ་གསུམ་སྟེ་འགྲུབ་བྱེད་རེད། ས་བོན་གྱིས་མྱུ་གུ་བསྐྱེད་པ་བཞིན་སྐྱེ་སྲིད་དུ་ཉིང་མཚམས་སྦྱོར་བ་ནི་སྐྱེ་བའི་རྟེན་འབྲེལ་ཏེ། སྐྱེ་སྲིད་ད་སྐྱེ་བ་རྗེས་མའི་སྐྱེ་སྲིད་ལ་བི་གས། མི་རིགས་ཤིག་ཡིན་ན་མ་ཡི་མངལ་དུ་ཉིང་མཚམས་སྦྱོར་བ་བྱེད་རོ། འོ་དེ་སྐྱེ་བའི་རྟེན་འབྲེལ་བྱེད། སྐྱེ་བའི་རྟེན་འབྲེལ་དེ་གྲུབ་པའི་ཡན་ལག་ཡ་གཅིག། གྲུབ་འབྲས། འགྲུབ་བྱེད་ཀྱི་རྒྱུ་གིས་ད་འབྲས་བུའི་གྲུབ་འབྲས་བྱེད་རོ། གྲུབ་འབྲས་དེ་ལ་གཉིས་ཡོད་རེད་དེ་ཡིན་དུས་གཅིག་དེ་སྐྱེ་བའི་རྟེན་འབྲེལ་དེ་རེད། གོང་དུ་བཤད་པ་ལྟར་གྱི་འབྲས་དུས་ཀྱི་རྣམ་ཤེས་དང་མིང་གཟུགས་ཅི་རིགས་པའི་རྟེན་འབྲེལ། དེ་ནས་ལྔ་པ་སྐྱེ་མཆེད་དྲུག་པ་རེག་པ་བདུན་པ་ཚོར་བ་སྟེ། རྟེན་འབྲེལ་ཕྱེད་དང་ལྔ་ནི་ཟེར་དུས་སྒང་ལ་བཞི་དང་ཕྱེད་ཀ་རེད་པ་ད། ཨོ། དེ་འཕངས་པའི་འབྲས་བུའི་ཡན་ལག་ཡིན། འཕེན་བྱེད་ཀྱི་རྒྱུ་གསུམ་གྱིས་འཕངས་པའི་འབྲས་བུའི་ཡན་ལག། ཨོ། ད་བཞི་དང་ཤེ་ཀ། རྒ་ཤི་ཅི་རིགས་པའི་རྟེན་འབྲེལ་ཏེ། གྲུབ་པའི་འབྲས་བུའི་ཡན་ལག་གི་ཡང། ཡ་གཅིག། ཟེར་དུས་སྒང་ལ། གྲུབ་འབྲས་དེ་ལ་སྐྱེ་བའི་རྟེན་འབྲེལ་དང། བཅུ་གཉིས་པ་རྒ་ཤི་ཅི་རིགས་ཀྱི་རྟེན་འབྲེལ་གཉིས་འདུག་པ། གྲུབ་འབྲས་དེ་རེད། སྐྱེ་བ་དང་རྒ་ཤིའི་རྟེན་འབྲེལ་གཉིས་ནི་མངོན་པར་གྲུབ་པའི་ཡན་ལག་ཡིན། དེས་ན་ལྷར་སྐྱེ་བ་ལྟ་བུ་ལ་མཚོན་ན་དེ་ཁོ་ན་ལ་རྨོངས་པའི་མ་རིག་པའི་དབང་གིས་ལྷ་ཡི་སྐྱེ་བ་འཕེན་བྱེད་ཀྱི། སྐྱེས་ནས་མྱོང་འགྱུར་གྱི་ལས་བསགས་པའི་བག་ཆགས་རྣམ་ཤེས་ཀྱི་སྟེང་དུ་བཞག་པ་ལ།

རྟེན་འབྲེལ་བཅུ་གཉིས་འདས། ཡན་ལག་བཅུ་གཉིས་དེ་མགྱོགས་ན་སྐྱེ་བ་གཉིས་ན་ནི། དཔེར་ན་སྐྱེ་བ་གཉིས་ན་ནི། སྐྱེ་བ་སྔ་མ་དེ་ལ། ཐོག་མའི་མ་རིག་པ། གཉིས་པ་འདུ་བྱེད་ཀྱི་ལས། ཨ་ནི་རྒྱུ་དུས་ཀྱི་གསུམ་པ་རྣམ་ཤེས། དེ་ནས་བརྒྱད་པ་སྲེད་པ། དགུ་པ་ལེན་པ། དེ་ནས་བཅུ་པ་སྲིད་པ། དེ་དྲུག་དེ་སྐྱེ་བ་སྔ་མ་དེ་བྱས། ད་སྐྱེ་བ་རྗེས་མ་དེ་ལ། སྦྱོར་ན། ཨ་ནི་ཉིང་མཚམས་སྦྱོར་བ་སྐྱེ་བ་ཡིན་ཟེར་དུས་སྒང་ལ། སྐྱེ་བའི་རྟེན་འབྲེལ་གྲུབ། དེ་ནས། སྐྱེ་བ་དང། ཨ་ནི་བྷི་ཀའི། འབྲས་དུས་ཀྱི་རྣམ་ཤེས་དེ་ཡོང་གི་རེད། དེ་ནས། བཞི་པ་མིང་གཟུགས། ལྔ་པ་སྐྱེ་མཆེད། དྲུག་པ་རེག་པ། བདུན་པ་ཚོར་བ། ཨ་ནི། རྒ་ཤི་ཅི་རིགས་ཀྱི་རྟེན་འབྲེལ། དྲུག། དེ་སྐྱེ་བ་རྗེས་མ་དེ་ལ་གྲུབ་ན་རྟེན་འབྲེལ་ཚར་གཅིག་རྫོགས་པ་རེད་ད། ཚར་གཅིག། འོ་དེ་བྱས་ནས། འོ་དེ་ནི། འགྲུབ་བྱེད་གསུམ་བཅས་རྒྱུ་དུས་ཀྱི་རྟེན་འབྲེལ་དྲུག་ཚེ་འདིར་རྫོགས། དེ་ནས་ཕྱི་མར་ལྷར་སྐྱེས་པ་ན་མིང་གཟུགས་སྐྱེ་མཆེད། མིང་གཟུགས་སྐྱེ་མཆེད་རེག་ཚོར་ཏེ་འཕངས་འབྲས་བཞི་དང། སྐྱེ་བ་དང་རྒ་ཤི་བཅས་གྲུབ་འབྲས་གཉིས་ཏེ་འབྲས་བུའི་རྟེན་འབྲེལ་དྲུག་སྐྱེ་བ་ཕྱི་མ། ལྷ་ཡི་རྟེན་ལ་རྫོགས་པ་སྟེ་འདི་ནི་རྟེན་འབྲེལ་ཚར་གཅིག་གི་དབང་དུ་བྱས་པའི་ཡན་ལག་བཅུ་གཉིས་ཚེ་གཉིས་ལ་རྫོགས་ཚུལ་ཡིན། ངན་འགྲོ་ལྟ་བུར་མཚོན་ན་ལས་འབྲས་ལ་རྨོངས་པའི་མ་རིག་པས་མི་དགེ་བའི་ལས་གསོག་ཅིང། དེ་ལ་སྲེད་ལེན་གྱིས་གསོས་འདེབས་པ་སོགས་ནི་གཅིག་པ་རེད། གོང་གིས་རིགས་འགྲེ་དེས་ན་ལས་གཅིག་གི་དབང་དུ་བྱས་པའི་རྟེན་འབྲེལ་ཆ་ཚང་གཅིག་ཚེ་གཅིག་ལ་རྫོགས་མི་སྲིད། ཚེ་གཅིག་ལ་རྫོགས་ཡ་ཡོད་མ་རེད། མགྱོགས་ཀྱང་ཚེ་གཉིས་ནི་ངེས་པར་དགོས་ལ། ཡང་ལས་ལ་སྲེད་ལེན་གྱིས་གསོས་བཏབ་མ་ནུས་པར་འགྱངས་ན་འཕེན་བྱེད་ཡན་ལག་གསུམ་ཚེ་གཅིག་ལ་དང། ཐོག་མའི་མ་རིག་པ་བཅས། དེ་ནས་གཉིས་པ་འདུ་བྱེད་ཀྱི་ལས་བཅས། གསུམ་པ་རྣམ་ཤེས་དེ།

དེ་བྱེད་དུས་སྒང་ལ། དུད་འགྲོའི་སྐྱེ་བ་འཕེན་བྱེད་ཀྱི། དུད་འགྲོའི་སྐྱེ་བ་བསྒྲུབ་བྱེད་ཀྱི་རྒྱུ་དེ་ལས་མ་སོང་བ་ད་ལྟ། ད་སྐྱེ་བ་རྗེས་མ་རྗེས་མ་རྗེས་མ་ཅིག་ལ། ད་ད་ལྟ། དུད་འགྲོའི་སྐྱེ་བ་འཕེན་བྱེད་ཀྱི་ལས་བསགས་བཞག་ཡ་དེ་ལ། ཨ་ནི། ཡང། སྲེད་པ་དང་ལེན་པ་གཉིས་ཀྱིས་གསོས་བཏབ། དུད་འགྲོའི། སྐྱེ་བ་སྒྲུབ་ངེས་པའི་མཐུ་ཅན་དུ་བྱས་ནས་སྲིད་པ། བཅུ་པ་སྲིད་པ་དེ་ཡོང། ད། སྐབས་ཅིག་ལ་ཚེ་གཅིག་ལ། རེད་པ་ད། དེ་ནས་དེའི་རྗེས་མ་དེ། ཨ་ནི་དུད་འགྲོའི་སྐྱེ་ཡོང་བ་རེད།

ཨ་དེ་བྱས། འདི་ནི། འཕེན་བྱེད་ཀྱི་ཡན་ལག་གསུམ་ཚེ་གཅིག་ལ་དང། འགྲུབ་བྱེད་གསུམ་ཚེ་གཅིག་དང། འཕངས་འབྲས་བཞི་དང་གྲུབ་འབྲས་གཉིས་ཚེ་གཅིག་སྟེ་ཚེ་གསུམ་དུ་ཚང་བའང་ཡོད་དེ། དེ་ཡང་དཔེར་ན། ཚེ་འདིར་ངན་སོང་གི་ལས་བསགས་ནས་བག་ཆགས་བཞག་ཀྱང་འཆི་ཁར་བླ་མ་སོགས་ཀྱིས་དགེ་སེམས་ལ་བཙུད་དེ། མིར་སྐྱེ་འགྱུར་གྱི་ལས་ཤིག་ལ་གསོས་བཏབ་ནས་ཕྱི་མ་མིར་སྐྱེ། དེ་འཆི་ཁར་སྔོན་གྱི་མི་དགེ་བའི་ལས་དེར་སྲེད་ལེན་གྱིས་གསོས་བཏབ། དེ་ནས་ངན་སོང་དུ་སྐྱེས་པ་ལྟ་བུ་ཡིན་གསུངས། དེས་མཚོན་ནས་འཕེན་བྱེད་དང་འགྲུབ་བྱེད་ཀྱི་བར་དུ་ཚེ་དུ་མས་ཆོད་ཀྱང་རྟེན་འབྲེལ་གཞན་གྱི་ཚེ་ཡིན་པས་གྲངས་སུ་མི་འདྲེན། མདོར་ན་རྟེན་འབྲེལ་ཚར་གཅིག་གི་དབང་དུ་བྱས་པའི་ཡན་ལག་རྣམས་ཉུང་ན་ཚེ་གཉིས། ཡུན་རིང་ན་ཚེ་གསུམ་སྟེ་དེ་ལས་མྱུར་འགྱངས་མི་སྲིད། རྟེན་འབྲེལ་འདི་དག་སྔ་མ་སྔ་མ་ལས་ཕྱི་མ་ཕྱི་མ་སྐྱེས་ནས་སྐྱེ་བ་རྒ་ཤི་སོགས་སྡུག་བསྔལ་ཐམས་ཅད་འཁོར་མོར་མྱོང་བ་ཡིན་ཞིང། ཨོ་ད། ཡང་སྐྱེ་ཡང་ཤི་ཡང་རྒ། ཨོ་ཡང་ན་ཟེར་བྱས་འོ་དེ་སོགས་པའི། སྡུག་བསྔལ་ཐམས་ཅད་འཁོར་མོར་མྱོང་བ་ཡིན་ཞིང། ལས་གཅིག་གི་འབྲས་བུའི་རྟེན་འབྲེལ་གྱི་ཡུན་ལ། ལས་གཞན་གྱི་རྒྱུ་དུས་ཀྱི་རྟེན་འབྲེལ་སྣ་ཚོགས་སྐྱེ་ཞིང། རྒ་ཤི་སྐྱེ་བ་ལས་འབྱུང་བ་ནས་འདུ་བྱེད་མ་རིག་པ་ལས་འབྱུང་བ་སོགས་ཡིན་པས་གཅིག་གིས་གཅིག་དྲངས་ནས་འཁོར་བར་འཁོར་བའི་རྩ་བ་ནི་མ་རིག་པ་ཉིད་ཡིན། དེས་ན་མགོན་པོ་ཀླུ་སྒྲུབ་ཀྱིས་ཐོག་མའི་མ་རིག་པ་དང་བརྒྱད་པ་སྲེད་པ་དགུ་པ་ལེན་པ་གསུམ་པོ་དག་ལས། གཉིས་པ་འདུ་བྱེད་ཀྱི་ལས་དང་བཅུ་པ་སྲིད་པ་གཉིས་འབྱུང་སྟེ། དེ་གཉིས་ལས་འབྲས་དུས་ཀྱི་རྣམ་ཤེས། བཞི་པ་མིང་གཟུགས་ལྔ་པ་སྐྱེ་མཆེད་དྲུག་པ་རེག་པ་བདུན་པ་ཚོར་བ་བཅུ་གཅིག་པ་སྐྱེ་བའི་རྟེན་འབྲེལ། བཅུ་གཉིས་པ་རྒ་ཤི་སྐྱེ་རིགས་ཀྱི་རྟེན་འབྲེལ་བདུན་འབྱུང། བདུན་ལས་ཀྱང་ཉོན་མོངས་གསུམ་འབྱུང་སྲིད་པའི་འཁོར་ལོ་དེ་ཉིད་ནི་ཡང་དང་ཡང་དུ་འཁོར་རོ་ཞེས་གསུངས་པ་ལྟར། ཉོན་མོངས་གསུམ་ལས་ལས་གཉིས་དང། དེ་ལས་སྡུག་བསྔལ་བདུན་འབྱུང་ཞིང། བདུན་པོ་ལས་ཀྱང་ཉོན་མོངས་གསུམ་འབྱུང་བ་སོགས་སྔར་བཞིན་འཁོར་བའི་སྲིད་པའི་འཁོར་ལོ་རྒྱུན་མི་འཆད་པར་འཁོར་ཞིང་སྡུག་བསྔལ་གྱི་འཁོར་ལོ་བསྐོར་བ་ཡིན། དེ་དག་ལུགས་ལྡོག་ཏུ་འགོག་ནུས་པའི་ལམ་ཞིག་ཉམས་སུ་ལེན་ན་མ་རིག་པ་འགགས་པས། ལམ་དེ་དེ་རེད་པ་ད་གཉེན་པོ་བགེགས། འཕགས་ལམ་བདག་མེད་རྟོགས་པའི་ཤེས་རབ་སྒོམ་པའི་ལུགས་ལ། མ་རིག་པ་འགགས་པས་འདུ་བྱེད་འགགས་པ་ནས་རྒ་ཤིའི་བར་སྡུག་བསྔལ་ཐམས་ཅད་འགགས་པར་འགྱུར་རོ། མདོར་བསྡུ་ན་རྟེན་འབྲེལ་ཡན་ལག་བཅུ་གཉིས། ལས་དང་ཉོན་མོངས་སྡུག་བསྔལ་གྱི་རྟེན་འབྲེལ་གསུམ་དུ་འདུས་ཏེ། མ་རིག་པ་དང་སྲེད་པ་ལེན་པ་གསུམ་ཉོན་མོངས་པའི་རྟེན་འབྲེལ་བྱས། དེ་ཉོན་མོངས་རེད་པ་ད། འདུ་བྱེད་དང་སྲིད་པ་གཉིས་ནི་ལས་བྱས། ལྷག་མ་བདུན་པོ་དེ་སྡུག་བསྔལ་ཡིན་ཏེ། དེ་ཇི་དུས་གང་ལ་བུ་གའི་དང་གང་བྱས། ཉོན་མོངས་པ་ལས་བྱས་ལས་བསགས། དེ་ལས་སྡུག་བསྔལ་ཡོང་ཡག་ཅིག་རེད་འདུག།

དེ་ལས་རེད། ད་ལྷག་མ་བདུན་དེ། འབྲས་དུས་ཀྱི་རྣམ་ཤེས་དང་བཞི་པ་མིང་གཟུགས་ལྔ་པ་སྐྱེ་མཆེད་དྲུག་པ་རེག་པ་བདུན་པ་ཚོར་བ། འོ་ད་དེ་ནི། སྐྱེ་བའི་རྟེན་འབྲེལ་རྒ་ཤི་གི་རྟེན་འབྲེལ་བདུན་འདི་རེད། འོ་དེ་སྡུག་བསྔལ་རེད། སྡུག་བསྔལ་གྱི། ཚིག་རྐང་དང་པོ་དེ་གསུམ་ཀུན་སློང་དང་གཉིས་པའི་འདུ་བྱེད་དང་སྲིད་པ་གཉིས་ལུས་ངག་གི་ལས། གསུམ་པའི་དེ་རྣམས་ལོངས་སྤྱོད་ཡིན། རྟེན་འབྲེལ་བཅུ་གཉིས་ལུགས་འབྱུང་ལྡོག་ཏུ་བསམ་པའི་སྒོ་ནས་འཁོར་བ་སྤྱི་ཡི་སྡུག་བསྔལ་བསྒོམས་པས། བཙོན་པ་བཙོན་ཁང་ནས་ཐར་འདོད་འབྱུང་བ་བཞིན་འཁོར་བ་ལས་ཐར་འདོད་འབྱུང་ན་ངེས་འབྱུང་སྐྱེས་པ་ཡིན། དེ་ལྟ་བུའི་ཐར་འདོད་ཀྱི་བློ་སྐྱེས་ན་ཐར་པ་བགྲོད་པའི་ལམ་ལ་བསླབ་དགོས་པས། ད་དེ་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ལུགས་འབྱུང་ལྡོག་གི་དེ་ཚོའི་བསམ་བློ་བཏང་ནས་ཐར་པ་ལས། ཐར་འདོད་ཀྱི་བློ་ཡོང་གི་ཡོད་རེད། དེ་ལས་སོང་ན་ཐར་པ་བགྲོད་པའི་ལམ་གྱི་རང་བཞིན་གཏན་ལ་དབབ་པ་དངོས་ཟེར་དེ་ཡོང་གི་ཡོད་རེད། ཐར་པ་བགྲོད་པའི་ལམ་གྱི་རང་བཞིན་གཏན་ལ་འབབ་པ་དངུལ། དེ་བཤད་པ་ལ་གཉིས། རྟེན་ཇི་ལྟ་བུ་ཞིག་གིས་འཁོར་བ་ལས་བཟློག་པ་དང་ལམ་ཇི་ལྟ་བུ་ཞིག་གིས་འཁོར་བ་ལས་བཟློག་པ་གཉིས་ལས། དང་པོ་ནི་དེ་ལྟར་འཁོར་བའི་ཉེས་དམིགས་བསམས་ནས་འཁོར་བའི་མཚན་ཉིད་ནི། སྣོད་བཅུད་ཀྱི་འཁོར་བ་རླུང་གིས་བསྐྱོད་པའི་ཆུ་ཟླ་ལྟར་སྐད་ཅིག་ཀྱང་མི་སྡོད་པར་འཇིག་པའི་མི་རྟག་པ་དང། འཁོར་བའི་བདེ་འབྱོར་རྣམས་ནི་དུག་སྦྲུལ་གྱི་གདེངས་ཀའི་གྲིབ་མ་དང་འདྲ་བར་མནོག་ཆུང་ལ་ཉེན་ཆེ་བ། འགྲོ་བ་ལྔ་གང་དུ་སྐྱེས་ཀྱང་སྡུག་བསྔལ་གྱིས་བར་མེད་དུ་མནར་བ་མཐོང་ནས། མེ་འབར་བའི་ཁྱིམ་དང། བཙོན་རར་ཆུད་པ་རྣམས་གནས་དེ་དག་ལ་མི་འདོད་ཅིང་དེ་ལས་ཐར་འདོད་སྐྱེ་བ་ལྟར་འཁོར་བ་ལས་ཐར་འདོད་ཀྱི་བློ།

མ་རིག་པ། གཏི་མུག་མ་རིག་པ་ཉིད་ཡིན་པར་ཤེས་ནས། དེ་གཞོམ་པའི་ཐབས་ལ་འབད་དགོས། ད་ཐར་པ་ཐོབ་པ་ལ་གཏི་མུག་མ་རིག་པ་དེ་གཞོམ་དགོས་ཀྱི་ཡོད་རེད། དུག་གསུམ། དེ་ནང་ནས་རྩ་བ་ཕ་གིའི་གཏི་མུག་མ་རིག་པ། བྱས་ཙང། བི་གའི་སྲེད་པ་འཁོར་ལོ་གི་དཀྱིལ་དེ་ལ། ཕག་དང་སྦྲུལ་དང་བྱ་གསུམ་ཡོད་རེད་བ། ཟེར་གྱི་དུས། ཕ་གིའི་བྱ་དང། དེ་ནས། སྦྲུལ་གཉིས་ཀྱི་གཞུ་གུ་དེ་ཕག་གི་ཁ་ནང་བཅུག་བྱས་ཡོད་རེད། ག་རེ་རེད་ཟེར་ན་ཕག་དེ་གཏི་མུག་མཚོན་བྱེད་རེད་བ་ད། བྱས་ཙང་གཏི་མུག་ལ་གཏི་མུག་ལ་བརྟེན་ནས་འདོད་ཆགས་ཞེ་སྡང་ཡོང་གི་ཡོད་ཙང་རྩ་བ་རྩ་བ་གཏི་མུག་ཡིན་པ་མཚོན་ཡག་དེ་ག་དེ་རེད། ཨོ། འདུག་སེ་འབྲི་དགོས་ཀྱི་ཡོད་རེད་བ་ད་ཁ་ཤས་ལ་སྙིང་རྗེ་པོ་རེད་བྱས་གཅིག་གི་གཞུ་གུ་གཅིག་གི་ཁ་ནང་བཅུག་གཅིག་གི་གཞུ་གུ་གཅིག་གི་ཁ་ནང་བཅུག་བྱས་འབྲི་གི་འདུག་སྐོར་ར་ཅིག་བརྒྱབ་ནས་དེ་མ་རེད་གང་ཅེ་ཕག་པའི་ཁ་ལ་སྦྲུལ་དང་ཨ་ནི་བྱ་གི་གཞུ་གུ་གཉིས་བཅུག་དགོས་རེད། འདོད་ཆགས་དང་ཞེ་སྡང་གཉིས་ཡོང་ས་དེ་གཏི་མུག་ལས་ཡོང་གི་ཡོད་རེད། རྩ་བ། དེ་ནས། དེའི་ནང་ནས་ཀྱི། དེ་རེད། དེ་ཡི་རྩ་བ་མ་རིག་པ་ཉིད་ཡིན་པར་ཤེས་ནས་དེ་གཞོམ་པའི་ཐབས་ལ་འབད་དགོས། དེ་ཡང་རྟེན། ད་རྟེན་གང། ཇི་ལྟ་བུ་ཞིག་གིས་དེ་ནི་འཁོར་བ་ལས་ལྡོག་དགོས་རེད་ཟེར་ན་རྟེན་དེ་དལ་འབྱོར་ཚང་ཞིང་ཚངས་སྤྱོད་བསླབ་གསུམ་ལྡན་པའི་དལ་འབྱོར་གྱི་མི་ལུས་ཐོབ་པའི་དུས་འདིར་ཨ་ནི་འཁོར་བ་ལས་ལྡོག་དགོས་རེད་ཟེར་ད་ད་རེས་ལྡོག་རྒྱུ་འདི་རེད། འཁོར་བ་ལས་ལྡོག་ཡག་གི་ཕ་གིའི་རྟེན་དེ་ནི་སོ་སོས་ཐོབ་བསྡད་ཡོད་རེད་པོ་ཏོ་བས་སྔར་དེ་ཙམ་ཞིག་འཁྱམས་པ་ལ་རང་ལོག་མ་བྱུང་ཙ་ན་ད་ཡང་རང་ལོག་མི་འོང་བས་ལྡོག་དགོས། ལྡོག་པའི་དུས་ཀྱང་ད་རེས་དལ་འབྱོར་ཐོབ་པའི་དུས་དེ་ཡིན་ཞེས་གསུངས་པ་ལྟར་ལུས་རྟེན་འདི་ཉིད་ལས་ལྷག་པ་མེད་ལ། དེ་ལས་ཀྱང་ཁྱིམ་ན་གནས་པ་ནི་ཆོས་སྒྲུབ་པའི་བར་ཆད་མང་ཞིང་ཉེས་པ་དུ་མའི་སྐྱོན་ཆགས་ལ་རབ་ཏུ་བྱུང་བ་ནི་དེ་ལས་ལྡོག་པས་ན་འཁོར་བ་ལྡོག་པའི་རྟེན་ནི་རབ་བྱུང་མཆོག་ཏུ་གྱུར་པས་མཁས་པས་རབ་ཏུ་བྱུང་བ་ལ་མངོན་པར་དགའ་བར་བྱའོ། དང། རབ་ཏུ་བྱུང་ནས་ཕ་གིའི་གྲྭ་པ་བྱ་ཡག་དེ་ལ་ཞེ་དྲག་དགའ་དགོས་ཀྱི་རེད། ཁྱིམ་པའི་སྐྱོན་དང་རབ་ཏུ་བྱུང་བའི་ཡོན་ཏན་ཡང་ཡང་སེམས་པ་ནི་སྔར་རབ་ཏུ་བྱུང་བ་རྣམས་ཀྱི་ནི་དེ་ནས་བསམ་པ་བརྟན་པར་འགྱུར་ལ། རབ་ཏུ་མ་བྱུང་བ་རྣམས་ཀྱིས་ནི་བཟང་པོའི་བག་ཆགས་འཇོག་ཅིང་སད་པར་འགྱུར་བས་དེའི་ཚུལ་ཅུང་ཟད་བརྗོད་པར་བྱའོ། དེ་ལ་ཁྱིམ་པ་ནི་འབྱོར་ན་དེ་བསྲུང་བའི་འབད་པས་སྡུག་བསྔལ་ལ། ད་ཁྱིམ་པ་དེ་ཞེ་དྲག་གི་དཔལ་འབྱོར་ཆེ་སོང་ན་ནི། ད་དེ་སྲུང་མ་ཐུབ་པའི་སྡུག་བསྔལ། དཔལ་འབྱོར་སྲུང་སྐྱོབ་ཁོ་རང་གི་ཐོག་ནས་ད་མི་ཚེ་སྐྱེལ་དགོས་ཡ་གཅིག། ད་དབུལ་ན་ནི་སྐྱོ་པོ་ཡིན་ན་ནི་དབུལ་ན་ནི་འཚོལ་བའི་སྡུག་བསྔལ་གྱིས་ཤ་ཐང་དེ་ནི་བདེ་བ་མེད་པ་ལ་ད་མི་ཚེ་གཅིག་ཁོ་རང་ཁ་ལག་བིག་ཅིག་ཟ་ཡ་འཐུང་ཡ་གཅིག་རང་གྲ་མ་འགྲིག་དེ་དེ་རང་གི་མགོ་འཁོར་ནས་ད་མི་ཚེ་ཟད་དགོས་ཡ་གཅིག། རྨོངས་ནས་བདེ་བར་འཛིན་པ་ནི་ལས་ངན་པའི་འབྲས་བུར་ཤེས་པར་བྱ་སྟེ།

འདིར་ནམ་ཡང་བདེ་བར་མ་བསམ་ཞིག། ཕྱུག་གམ་ཡང་ན་དབུལ་ཡང་རུང་ཁྱིམ་ན་གནས་པ་ནད་དུ་ཆེ། གཅིག་ནི་བསྲུང་བས་ཉོན་མོངས་ལ་གཉིས་པ་འཚོལ་བས་ཤ་ཐང་ངོ། ཕྱུག་གམ་ཡང་ན་དབུལ་བ་ཡང་གང་ན་བདེ་བ་མེད་གྱུར་པ་དེ་ལ་དགའ་བར་རྨོངས་པ་ནི་སྡིག་པའི་འབྲས་བུ་སྨིན་པ་ཉིད་ཅེས་གསུངས་སོ། དེ་ལྟར་ན་འཁོར་བ་ལས་ཐར་བའི་རྣམ་གྲོལ་སྒྲུབ་པ་ལ་རྟེན་རབ་ཏུ་བྱུང་བ་བསྔགས་པར་མ་ཟད། ཕ་རོལ་ཏུ་ཕྱིན་པ་དང་གསང་སྔགས་ཀྱི་ཐེག་པའི་སྒོ་ནས་རྣམ་མཁྱེན་སྒྲུབ་པ་ལ་རབ་ཏུ་བྱུང་བ་རྟེན་མཆོག་ཏུ་གསུངས་ལ། རབ་ཏུ་བྱུང་བའི་སྡོམ་པ་ནི་སྡོམ་པ་གསུམ་གྱི་ནང་ནས་སོ་སོ་ཐར་པ་ཉིད་ཡིན་པས་བསྟན་པའི་རྩ་བ་སོ་སོ་ཐར་པ་ལ་གུས་པར་བྱའོ། བསྟན་པའི་རྩ་བ་སོ་སོ་ཐར་པ་ལ་སྒྲུབ་པ་སྙིང་པོར་བྱེད་པར་བྱིན་གྱིས་རློབས། དོན་དག་དེ་ཚོ་ཡིན་པ་རེད། དེ་བྱས་ད་རྟེན་གང་ཞིག་གིས་འཁོར་བ་ལས་ལྡོག་ཟེར་རྟེན་དེ་ང་ཚོ། དལ་འབྱོར་གྱི་རྟེན་ཐོབ་དེ་ཡོད་རེད་ཁྱིམ་པ་ཚོ་ཡིན་ན། ད་ད་དུང་བསྟན་པའི་མཆོག་ཏུ་སྤྱོད་པ་བྱེད་མཁན་ཡིན་ན་ནི་རབ་ཏུ་བྱུང་བ་ཚོ་རེད། ད་ལམ་གང་ཞིག་ལ་བརྟེན་ནས་འཁོར་བ་ལྡོག་ཡ་དེ་དེ་རེད། གཉིས་པ་ནི་རང་ཅག་གིས་འཁོར་བའི་རྩ་བ་གཅོད་པ་ལ་འཁོར་བའི་རྩ་བ་དེ་ཁོ་ན་ཉིད་ལ་རྨོངས་པའི་མ་རིག་པ་ངར་འཛིན་ལྷན་སྐྱེས་ཉིད་ཡིན་པས་ཁོ་རྩ་བ་ནས་གཅོད་དགོས། ད་འཁོར་བའི་རྩ་བ།

སྙིང་རྗེ་སྒོམ་པ་འདྲ་བོ་དང། ད་བྱང་ཆུབ་ཀྱི་སེམས་སྒོམ་པ་འདྲ་བོ་དེ་ཚོ་གིས། ངར་འཛིན་དེ་བཅད་ཐུབ་ཀྱི་མ་རེད། འཇིག་ལྟ་ངར་འཛིན་ལྷན་སྐྱེས་དེ། ངར་འཛིན་ལྷན་སྐྱེས་ལ། བད་ཀན་བཅད་ཡ་ལ། བདག་མེད་རྟོགས་པའི་ཤེས་རབ་སྟོང་ཉིད་རྟོགས་པའི་ཤེས་རབ་དགོས་ཀྱི་ཡོད་རེད་ལོ། དེ་མ་བྱས་ན་གཉེན་པོ་གཞན་གྱིས་ཉོན་མོངས་པ་རེ་ཞིག་བསྒྲིབས་ཀྱང་གཏན་དུ་མི་ཟད་པའི་ཕྱིར། དེས་ན་ངར་འཛིན་ལྷན་སྐྱེས་ལ་དགེ་བ་གཞན་གྱིས་གནོད་མི་ནུས་པར་དེ་དང་འཛིན་སྟངས་དངོས་སུ་འགལ་བའི་བློ་ཞིག་གིས་བཟློག་དགོས། བཟློག་ནུས། དེ་ཡང་བདག་མེད་རྟོགས་པའི་ཤེས་རབ་ཉིད་ཀྱིས་ང་རང་བཞིན་གྱིས་མེད་པར་རྟོགས་པས། ང་རང་བཞིན་གྱིས་གྲུབ་པར་འཛིན་པའི་བློ་དང་འཛིན་སྟངས་དངོས་སུ་འགལ་བ་ཡིན་པས་བདག་འཛིན་ལྷན་སྐྱེས་རྩ་བ་ནས་གཅོད་ལ། ད་བདག་མེད་རྟོགས་པའི་ཤེས་རབ་ཟེར་ན། རེད་པ་དང། སྟོང་ཉིད་རྟོགས་པའི་ཤེས་རབ་རེད། སྟོང་ཉིད་མངོན་སུམ་དུ་རྟོགས་པའི་ཤེས་རབ་ཀྱིས་དེ་ནི་བདག་འཛིན་པའི་གཏི་མུག་མ་རིག་པ་དེ་རྩ་བ་ནས་མེད་པར་བྱེད་ཐུབ་པ་རེད། བདག་མེད་རྟོགས་པའི་ཤེས་རབ་དགོས། འདི་མེད་ན་དགེ་བ་གཞན་ཇི་འདྲ་ཞིག་ལ་འབད་ཀྱང་བདག་འཛིན་གྱི་གྲོགས་སུ་འགྱུར་བ་ལས་ཁོ་ལ་གནོད་མི་ནུས། ཤེས་རབ་དེ་རྒྱུད་ལ་ལེགས་པར་བསྐྱེད་པར་བྱེད་པ་ལ་ད་ག་རེ་དགོས་པ་རེད་ཟེར་ན། བདག་མེད་རྟོགས་པའི་ཤེས་རབ་ཟེར་ན་ཡང་རེད། སྟོང་ཉིད་མངོན་སུམ་དུ་རྟོགས་པའི་ཤེས་རབ་དེ་སོ་སོའི་རྒྱུད་ལ། སྐྱེ་དགོས་པོ་རེད། དེ་མ་སྐྱེས་ན། ཨ་ནི། བི་ཀའི། གཏི་མུག་མ་རིག་པ་དེ་བཅོམ་ཐུབ་པོ་མ་རེད། དགེ་བ་གཞན་པ་ག་རེ་བྱས་པ་ཡིན་ན། གཏི་མུག་མ་རིག་པ་དེ་མ་བཅོམ་ན་ནི་གཏི་མུག་མ་རིག་པ་དེ་འཁོར་བའི་རྩ་བ་རེད། ཨ་ནི་འཁོར་བ་ལ་འཁོར་བསྡད་ཀྱི་རེད། ཟེར་བ་དང། ད་དེ་འདྲ་གི་སྟོང་ཉིད་རྟོགས་པའི་ཤེས་རབ་བདག་མེད་རྟོགས་པའི་ཤེས་རབ་དེ་རྒྱུད་ལ་སྐྱེ་བ་ལ་ག་རེ་བྱེད་དགོས་རེད་ཟེར་ན་དང་པོ། ཡང་ན་ལྷག་པ་ཏིང་ངེ་འཛིན་གྱི་བསླབ་པ་མ་བྱས་པར་མི་འབྱུང་སྟེ། སོ་སོའི་རྒྱུད་ལ་ཏིང་ངེ་འཛིན་གྱི་བསླབ་པ་གཅིག་དགོས་ཀྱི་རེད། དཔེར་ན་ཤིང་གི་སྡོང་པོ་གཅོད་པ་ལ་སྟ་རེ་རྣོན་པོ་ཞིག་དང་དེ་འཛིན་བྱེད་དཔུང་པ་བརྟན་པོ་གཉིས་འཛོམས་དགོས། དེ་ཡང་སྟ་རེ་རྣོན་པོ་མེད་ན་ཤིང་གཅོད་མི་ནུས་ལ་དཔུང་པ་བརྟན་པོ་མེད་ན་སྟ་རེ་གནས་གཅིག་ཏུ་མི་འབབ་པ་དང། མཚན་མོར། མི་འབབ་པ་ཟེར་དེ་དཔེ་གཅིག་རེད། ཡང་མཚན་ནམ་གུང་ལ་བེ་གའི་གྱང་གི་བེ་ལྡེབས་རིས་ཡོད་རེད་རི་མོ་སྙིང་རྗེ་པོ། འོ་དེ་ཚོའི་བེ་གའི་ལྟ་བ་ལ། མཚན་མོ་གྱང་རིས་ལྟ་བ་ལ་མར་མེ་གསལ་ཞིང། ཨ་ནི་མར་མེ་དེ་ལ་རླུང་གིས་གེགས་སྦྱོར་མ་བྱས་པ་ཞིག་དགོས་རེད། མར་མེ་བརྟན་པོ་ཅིག། མི་བསྐྱོད་པ་ཞིག་དགོས་པ་བཞིན། བདག་མེད་རྟོགས་པའི་ཤེས་རབ་སྟ་རེ་རྣོན་པོ་དང་འདྲ་བའམ་ཡིན་ལུགས་གསལ་བའི་མར་མེ་ལྟ་བུ་དེ་ཉིད་ཀྱིས། བདེན་འཛིན་གྱི་ཤིང་གི་སྡོང་པོ་གཅོད་ཅིང།

ཨ་ནི། སེམས་ཕྱི་རོལ་གྱི་གཡེང་བ། ལུས་ངག་གི་གཡེང་བ་བྱེད་རོགས་ལུས་ཀྱི་ལས་ཀ་འདྲ་མི་འདྲ་བྱེད་ངག་གི་འདྲ་མི་འདྲ་བྱེད་དེ་ན་སེམས་དེ་གཡེང་འགྲོ་རོགས་ཕྱི་རོལ་གཡེང་བ་མང་པོ་ཡོད་རོགས་ད། ཨོ་ད། དེ་གི་དེ་ནི་ལུས་ངག་གི་མི་དགེ་བ་སྡོམ་པའི། དེ་ནི། ཕྱི་རོལ་གྱི་གཡེང་བ། རགས་པ་དང་བྲལ་བྱེད་ལྷག་པ་ཚུལ་ཁྲིམས་ཀྱི་བསླབ་པ་བཅས་དགོས་སོ། མདོར་ན་བསླབ་པ་གསུམ་གྱི་གོ་རིམ་ངེས་པ་ནི་ཚངས་པས་ཞུས་པ་ས་ཡི་དངོས་གཞིར་དྲངས་པ་ལས་རྩ་བ་ཤིན་ཏུ་བརྟན་པ། ལྷག་པ་ཚུལ་ཁྲིམས་ཀྱི་བསླབ་པ། དང་པོ་དེ་ལྷག་པ་ཚུལ་ཁྲིམས་ཀྱི་བསླབ་པ་བརྟན་པོ་གཅིག། ཞི་བའི་སེམས་ལ་དགའ་བ་ལྷག་པ་ཏིང་ངེ་འཛིན་གྱི་བསླབ་པ་གཅིག་དེའི་སྒང་དེ། དེ་ནི་འཕགས་པའི་ལྟ་བ་དང་སྡིག་པའི་ལྟ་ལྡན་པར་བྱ་ཞིང་བྲལ་བར་བྱ་བ་ལྷག་པ་ཤེས་རབ་ཀྱི་བསླབ་པ་དགོས་ཀྱི་རེད་ཞེས་གསུངས་པ་ལྟར། བདག་འཛིན་གྱི་གཉེན་པོ་ཡང་དག་པའི་གནས་ལུགས་སྟོང་ཉིད་རྟོགས་པའི་འཕགས་པའི་ལྟ་བ་དང་ལྡན་པའི་ལྷག་མཐོང་སྐྱེ་བ་ལ། དེའི་སྔོན་དུ་ཞི་གནས་སྒྲུབ་དགོས་ཤིང། ཚུལ་ཁྲིམས་ཀྱི་བསླབ་པ་མེད་པར་ཞི་གནས་ཀྱི་རྒྱུ་ཚོགས་མི་ཚང་ངོ། དེས་ན་བཤེས་སྤྲིང་ལས་མགོའམ་གོས་ལ་གློ་བུར་མེ་ཤོར་ན་དེ་དག་ཕྱིར་བཟློག་བགྱི་བ་བཏང་ནས་ཀྱང་ཡང་སྲིད་མེད་པར་བགྱི་བའི་སླད་དུ། ཨ་ནི་ལམ་བསྒོམ་པ་ལ་འབད་པར་འཚལ་ཏེ། ཡང་སྲིད་ཟད་པ་འདི་ལས་ཆེས་མཆོག་ཏུ་གྱུར་པའི་སྐྱེས་བུའི་དོན་ནམ་དགོས་པ་གཞན་མ་མཆིས་པའི་ཕྱིར། འོ་ན་ཡང་སྲིད་ཟད་པའི་ཐབས་གང་ཞེ་ན་ཚུལ་ཁྲིམས་དང། དེ་ནས་ཤེས་རབ་བསམ་གཏན་གྱིས་མྱ་ངན་ལས་འདས་པ་གཉིས་ལས་དང་པོ་ལྷག་མེད་མྱང་འདས་ནི་ཟག་བཅས་ཀྱི་ཕུང་པོ་མ་ལུས་པ་འགགས་པའི་ཕྱིར་ཞི་བ། དུལ་བ། མྱང་འདས་དེ་གཉིས་ཀའང་ཉོན་མོངས་པའི་རྙོག་པ་མེད་པས་དྲི་མ་མེད་པའི། དེ་ནི་གོ་འཕང་ཡིན་ཅིང་དེ་གཉིས་ཀ་ནའང། དེ་གཉིས་ཀའང་ན་ཚོད་འགྱུར་བ་མེད་པས་མི་རྒ་བ་དང། སྲོག་གཞན་དུ་འགྱུར་བ་མེད་པས་མི་འཆི་བ། ནམ་ཡང་ཟད་པ་མེད་པས་ཟད་མི་འཚལ། ཟད་ཟད་པ་མེད་པས་ཟད་མི་འཚལ་བ་དེ་ནི་གཡུང་དྲུང་གི་གོ་འཕང་དེ་ཡང་ཐར་པ་སྟེ། དབྱིབས་དང་ཁ་དོག་གི་གཟུགས་སུ་མེད་པའི་ཕྱི་རོལ་པ་འགའ་ཞིག་གིས་འབྱུང་བ་བཞི་དང་ཉི་ཟླ་སོགས་ལ་ཐོབ་བྱ་མཐར་ཐུག་གམ་ཐར་པ་འཛིན་པ་ལྟ་བུ་མ་ཡིན་པའི་ཕྱི་རོལ་པ་ཐར་པ་གཟུགས་ཅན་དུ་འདོད་པ་དག་ལས་ཁྱད་པར་དུ་བྱུང་བའི་ཕྱིར་རོ། ད་རྩ་བ་དེ་གི་མཆན་འདི་རེད། བཤེས་སྤྲིང་གི། ས་ཆུ་མེ་རླུང་ཉི་ཟླ་བྲལ་བ། དེས་ཐར་པར་བགྲོད་བྱེད་ཀྱི་ལམ་གྱི་རང་བཞིན་བསླབ་པ་གསུམ་གྱིས་ཐོབ་པར་མཛོད། ཅེས་གསུངས་པ་ལྟར་སྐྱེས་བུ་འབྲིང་གིས་ཉམས་སུ་བླང་བྱ་ནི་ལྷག་པའི་བསླབ་པ་གསུམ་ཡིན་པས་སྐྱེས་བུ་ཆེན་པོའི་ཆོས་སྐོར་མི་འཁྲིད་ན་སྐབས་འདིར་བསླབ་པ་གསུམ་ག་འཆད་དགོས། འོན་ཀྱང་སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་ལ་འཁྲིད་པ་ལས་འབྲིང་གི་ལམ་དངོས་ལ་འཁྲིད་པ་མིན་པས་ཏིང་ངེ་འཛིན་དང་ཤེས་རབ་ཀྱི་བསླབ་པ་གཉིས་སྐྱེས་བུ་ཆེན་པོ་ཞི་ལྷག་གི་སྐབས་སུ་འཆད་པས་འདིར་ཚུལ་ཁྲིམས་ཀྱི་བསླབ་པ་ཙམ་རྩལ་དུ་བཏོན་ནས་འཆད་པའི་ཕྱག་བཞེས་ཡོད་ལ། ལྷག་པ་ཏིང་ངེ་འཛིན་གྱི་བསླབ་པ་དང་ལྷག་པ་ཤེས་རབ་ཀྱི་བསླབ་པ་དེ་འོག་ལ་བི་གེ། ཞི་ལྷག་གི་སྐབས་ལ་ཞི་གནས་དང་ལྷག་མཐོང་གི་སྐབས་ལ་གསུང་དགོས་རེད་པ་དང། དེ་ཡིན་ཏེ་ད་ལྟ་སྐྱེས་བུ་འབྲིང་དང་ཐུན་མོང་བའི་ལམ་ལ་བློ་སྦྱང་ཡ་ཡིན་དུས། ཨ་ནི། དང་པོ། ཚུལ་ཁྲིམས་ལ། འདིར་ཚུལ་ཁྲིམས་ཀྱི་བསླབ་པ་རྩལ་དུ་བཏོན་ནས་འཆད་པའི་དེ་ན་ཕྱག་བཞེས་ཡོད་རེད་ཡོད་ལ་གསུངས་པ་རེད། ད་དེ་རིང་དེ་བཞག།

ཨ་ནི་འཁོར་བ་འདི་ལས་དེ་ཐར་དགོས་འདུག་བསམ་ཡ་གི་ཐར་འདོད་ཀྱི་བློ་དེ་བི་ཀ། ཉིན་མཚན་ཀུན་ཏུ་ཐར་པ་དོན་གཉེར་བི་ཀའི་བློ། རེད་པ་དང་ཨ་ནི་བྱུང་བ་ཡིན་ན་ཨ་ནི་ངེས་འབྱུང་ཟེར་དེ་ཡོང་གི་ཡོད་རེད། སྐྱེས་བུ་འབྲིང་གི་བི་ཀའི་གཙོ་བོ་བི་ཀའི་ཉམས་སུ་བླང་ཡ་དེ་ངེས་འབྱུང། རེད་པ་དང། ད་ཐར་འདོད་ཀྱི་བློ་དེ་སྐྱེས་སོང་ན། ད་ཐར་ཡ་གི་ཐབས་དེ་རེད་པ་དང་ཐར་པ་བགྲོད་པའི་ལམ་གྱི་རིམ་པ། ཐར་པ་བགྲོད་པའི་ལམ་གྱི་རིམ་པ། གཏན་ལ་དབབ་པ་དེ་ལ་དེ་ནི་ཀུན་འབྱུང་འཁོར་བའི་འཇུག་རིམ་བསམ་པ་དང་ཨ་ནི་ལམ་དངོས། ཐར་པ་བགྲོད་པའི་ལམ་གྱི་རང་བཞིན་བཤད་པ་དངོས་ཟེར་གཉིས་འཆད། ཀུན་འབྱུང་འཁོར་བའི་འཇུག་རིམ་བསམ་སྟངས་དེ་ལ། རེད་པ་དང་ཀུན་འབྱུང་བི་ཀའི་ཀུན་འབྱུང་ལས་བི་ཀའི་སྡུག་བསྔལ་ཡོང་སྟངས་ཅིག་ཡོད་རེད་པ་དེ་ལ་དེ་ནི་བདེན་བཞི་གི་རང་བཞིན་བསམ་མནོ་བཏང་ནས་ཁ་སང་སྔོན་མ། སྡུག་བདེན་གྱི་བི་ཀའི་སྡུག་བསྔལ་ཤེས་པར་བྱ། ཀུན་འབྱུང་སྤང་བར་བྱ་ཟེར་ཡ། སྡུག་བདེན་བི་བདེན་བཞི་གི་རང་བཞིན་ཤེས་པའི་ཐོག་ནས། ཨ་ནི། ཀུན་འབྱུང་འཁོར་བའི་འཇུག་རིམ་བསམ་སྟངས་གཅིག། བསྡུས་བསྡུས་འདྲ་པོ་བྱེད་ན་དེ་ག་རང་བསམ་ནས་འགྲིག་གི་ཡོད་རེད། ད་ཡང་བློའི་བི་གེ་གང་ཟག་འགའ་ཞིག་གི་བི་གེ་བློ་ལ་བི་གེ་རེད་པ་དང་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ཐོག་ནས་འཁོར་བ་གི་འཁོར་ཚུལ་བསམ་བློ་བཏང་ན་ད་དུང་བི་གེ་རེད་པ་དང་གཅིག། སེམས་ལ་ཕན་ཆེ་ཡ་འདྲ་པོ་གཅིག། མྱོང་བ་ལ་བི་གེ་སྦྱོར་བ་འདྲ་པོ་ཡོང་ཡ་གི་ཡང་གནད་འགག་ཡོང་གི་ཡོད་རེད།

རྩ་ཆེན་པོ་ཞེ་པོ་གཅིག་པི་ཀའི་ཧ་ལམ་པི་ཀའི། འཛམ་བུའི་གླིང་ལ་མེད་པ་འདྲ་བ་ཅིག་ཚུར་བསྐུར་བཞག་འདུག་དེའི་ལན་དེ་ལ་ད་རྒྱུན་ནས་དེ་ལས་ལྷག་པ་འདྲ་བ་ཅིག་ཕར་བསྐུར་དུས་བསྐུར་ཡ་རག་གི་མི་འདུག་ཟེར། བྱས་པའི་སྐབས་ལ་ནི། དེ་བློན་པོ་རིག་པ་ཚ་པོ་གཅིག་གིས་ཨ་ནི་སངས་རྒྱས་ལ་ཞུས་བཞག་ན་ཡག་པོ་མེད་འགྲོ། ཨ་ནི་སངས་རྒྱས་བཅོམ་ལྡན་འདས་ལ་ཡར་ཞུས། སངས་རྒྱས་བཅོམ་ལྡན་འདས་ཀྱིས་འོ་ད་སྲིད་པ་འཁོར་ལོ་རི་མོ་བྲིས། སྲིད་པ་འཁོར་ལོ་རི་མོ་བྲིས་ཡ་དེ་དེ་དུས་བྱུང་བ་ཡིན་པ་རེད་ཞལ་ཐང་རི་མོ་བྲིས། དང་པོ་དེ། སྲིད་པ་འཁོར་ལོ་བྱས། ཨ་ནི་སངས་རྒྱས་ཀྱི་སྐུ་གཟུགས་བྱས། དེའི་འོག་ཏུ་སྲིད་པ་འཁོར་ལོ་བྲི། རྟེན་འབྲེལ་ཡན་ལག་བཅུ་གཉིས་མཚོན་བྱེད་ཀྱི་རི་མོ་དེ་ཚོ་གང་གཱ་བྲི། ཨ་ནི་དེའི་གི་ཚིགས་བཅད་དེ་ཚོ་ཕར་བརྩམ་པར་བྱ་ཞིང་དབྱུང་བར་བྱ་སངས་རྒྱས་བསྟན་ལ་འཇུག་པར་བྱ། འོག་ཏུ། འདམ་བུའི་ཁྱིམ་ལ་གླང་ཆེན་འཆི་བདག་སྡེ་ནི་གཞོམ་པར་རིགས། གང་ཞིག་རབ་ཏུ་བག་ཡོད་པར་ཆོས། འོག་ཏུ། དེ་ཚོ་ཕར་བྲིས། རེ་བ་ད། བྱས་ནས། ཨ་ནི་དེ་བསྐུར། ངས་རྔན་པ་དཔེ་རྩ་ཆེན་པོ་ཞེ་པོ་ཅིག་ད་ལམ་འཇིག་རྟེན་ན་མེད་པ་འདྲ་པོ་ཅིག་བསྐུར་ཡོད། ཁྱེད་རང་དེ་བསུ་ག་ཡོང་དགོས་རེད། བྱས་པའི་སྒང་ལ། ད་དེ་ལས་ལྷག་པ་ད་བསྐུར་ཡ་ག་གེ་མེད་བསམ། ད་ག་རེ་ར་ཅིག་བསྐུར་འགྲོ་ཡིན་ནམ་ཡིན་ནའི་ད། ཅིག་འགྲོ་ན་མ་གཏོགས་འགྲིག་གི་མ་རེད་བསམ་ནས་ཨ་ནི་བསུ་བ་བྱས་ནས་ཞལ་ཐང་དེ། བསུས་ནས་ཕར་འདི་འདྲས་ཞུ། ཨ་ནེ་ཅིག་ལྟ་ཡོང་དུས་ཁྱད་མཚར་ཡ་མཚན་ནི་དཔེ་གི་སངས་རྒྱས་ཀྱི་སྐུ་དེ་ཚོ་ནི་དཔེ་ཞེ་དྲག་གི་དཔེ་གི་ཡོད་རེད་པ་ད་མཚན་བཟང་པོ་སུམ་ཅུ་དང་དཔེ་བྱད་བཟང་པོ་བརྒྱད་ཅུ་བྲིས་བསྡད་པ་འདྲ་བོ་དེ་བྱས་ཨ་ནེ་སྲིད་པ་འཁོར་ལོ་དེ་ཚོ་རི་མོ་དེ་ཚོ་ཞིབ་ཏུ་བསམ་བློ་བཏང་ནས་ཨ་ཁོ་རང་བག་ཆགས་ཏོག་ཙམ་ཡོད་དེ་སད་བསྡད་པ་ར་ཅིག་ཡིན་གྱི་རེད་པ་སངས་རྒྱས་ཀྱི་བྱིན་རླབས་ཀྱིས་ཨ་ནེ་བྱས་ནས་དེ། བདེན་བཞིའི་གནས་ལུགས་འཁོར་བ་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ཐོག་མའི་མ་རིག་པ་གཉིས་པ་འདུ་བྱེད་ཀྱི་ལས་བསག་སྟངས་གསུམ་པ་རྣམ་ཤེས་དེ་ཚོ་འཁོར་འཁོར་བ་འཁོར་སྟངས་དེ་ཚོའི་བསམ་བློ་བཏང་ནས་འཁོར་བ་སྡུག་བསྔལ་གྱི་རང་བཞིན་བསམ་དེའི་རྒྱུ་སྤང་འདོད་དང་དེ་སྤངས་པའི་སྤངས་པ་ཐར་པ་ཐོབ་ཡ་དང་དེའི་གཉེན་པོ་བདག་མེད་རྟོགས་པའི་ཤེས་རབ་སྒོམ་དགོས་ཡ་དེ་ཚོའི་བསམ་བློ་བཏང་གང་བྱས་པས་དཔྱད་སྒོམ་བྱས་ནས་སྒོམ་སྒོམ་སྒོམ་ནས་དེའི་མཚན་གཅིག་ཕར་གཟིགས་པ་དང་ནམ་ལངས་ནས་ནམ་ལངས་དུས་འཕགས་ལམ་ཐོབ་བསྡད་ཡོད་རེད། རྒྱལ་པོ་ལ། རྒྱལ་པོ་ཨུ་ཏྲ་ཡ་ན་ལ། འཕགས་ལམ་ཐོབ་སྟོང་ཉིད་མངོན་སུམ་རྟོགས་ཚར་རེད། གཉེན་པོ་འཕགས་ལམ་སྐྱེས་པ་ལ་ཨ་ནི་ཐོག་མའི་མ་རིག་པ་མི་འབྱུང་དེ་ནས་གཉིས་པ་འདུ་བྱེད་ཀྱི་ལས་མི་བསགས་ཟེར་ཡ་དེ་རེད། བྱས་ཙང་གང་ཟག་འགའ་ཞིག་ལ་དེ་འདྲའི་གི་གནད་འགག་ཡོད་ཙང་རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་སྒོ་ནས་བསམ་བློ་བཏང། རེད་པ་ད། འོ་ད་དེ་འདྲའི་བསམ་བློ་བཏང་ནས་ད་གངས་ཅན་པའི་གས། རྟེན་འབྲེལ་ཡན་ལག་བཅུ་གཉིས། རེད་པ་ད།

དེ་ཡིན་དུས་ད། ཐར་པར་བགྲོད་པའི་ལམ་གྱི་རང་བཞིན་དངོས་འདྲ་པོ་དེ་ལ་ག་རེ་ཡོད་རེད་ཟེར་ན། དཔེར་ན་རྟེན་གང་ཞིག་རྟེན་ཇི་ལྟ་བུ་ཞིག་གིས་འཁོར་བ་བཟློག་པ་དང་ལམ་ཇི་ལྟ་བུ་ཞིག་གིས་འཁོར་བ་བཟློག་པ། རྟེན་དེ་ནི་ད་ཆོས་བཅོ་བརྒྱད་ཚང་བའི་རྟེན་འདི་ལས་ལྷག་པ་ཡོད་མ་རེད། ད་རེས་ཀྱི་ལུས་རྟེན་འདིའི་སྟེང་ལ་ཨ་ནི་འཁོར་བ་བཟློག་ཡ་རྟེན་ཁོ་རང་རེད་བསྡད་ཡོད་རེད། ད་རེས་བཟློག་མ་ཐུབ་ན་ཨ་ནི་རེ་བ་མེད་པ་རེད། དེའི་ནང་ནས་རབ་ཏུ་བྱུང་བ་ཚོ་ད་དེ་ལས་ཀྱང་རྟེན་དྲག་ཤོས་རེད་འཁོར་བ་ལས་བཟློག་པ། ལམ་ཇི་ལྟ་བུ་ཞིག་གིས་ལྡོག་དགོས་རེད་ཟེར་ན། ད་འཁོར་བའི་རྩ་བ་དེ་ད་གིན་རྟེན་འབྲེལ་ཡན་ལག་བཅུ་གཉིས་བསྒོམ་ཡོང་དུས་འཁོར་བའི་རྩ་བ་དེ། ཐོག་མའི་མ་རིག་པ་ཟེར་ཁོ། རྩ་བ་དེ། བདག་འཛིན་མ་རིག་པ་དེ་རེད་འདུག་པ་ད། གཏི་མུག་མ་རིག་པ། འདོད་ཆགས་ཞེ་སྡང་གཏི་མུག་ཟེར་གི་གཏི་མུག་མ་རིག་པ་དེ་རེད་བསྡད་ཡོད་རེད། གཏི་མུག། གི། མ་རིག་པ། ད་གཏི་མུག་མ་རིག་པ་དེ་གའི་གཉེན་པོ་དེ་ལ། དགེ་བ་གང་བྱུང་མང་བྱུང་གིས་ཁོ་དྲུངས་ནས་ཕྱུང་བའི་གཉེན་པོ་རེག་གི་མ་རེད། གཉེན་པོ་ཙམ་ད་བརྒྱུད་ནས་གཉེན་པོ་ཙམ་ད་ཡོང་གི་ཡོད་འགྲོ་དེ་ཁོ་དྲུངས་ནས་ཕྱུང་ཐུབ་ཡག་གི་གཉེན་པོ་ཡོང་གི་མ་རེད། ཁོ་ནི་དྲུངས་ཟེར་དེ་ཁོ་རྩ་བ་ནས་ཕྱུང་ཐུབ་ཡག་ཁོ་རྩ་བ་ནས་བི་གའི་སྐྱེ་ཡ་མེད་པ་རེད་བ་སླར་བི་མི་སྐྱེ་བ་ཟེར་ན་རེད་ཆོས་ཅན་དུ་བྱས་ནས་བི་གའི་སྤང་ཡ་དེ་ལ་ག་རེ་དགོས་ཀྱི་རེད་ཟེར་ན། ཨ་ནི་བདག་མེད་རྟོགས་པའི་ཤེས་རབ་དགོས་ཀྱི་ཡོད་རེད། དེ་ཡིན་དུས།

ལས་ཅིག་བསགས་ཡོང་དུས་གནས་ལུགས་ལ་རྨོངས་ནས་ལས་བསགས་ཡིན་ཙང་འཁོར་བ་སྐྱེ་བ་འཕེན་བྱེད་ཀྱི་ལས་ཆགས་འགྲོ་གི་རེད། འཁོར་བ་ལ་རྫོགས་ཡ་མེད་པར་བྱེད་ཡ་དེ། དེ་ཡིན་དུས་ད་ཁོའི་གི་ཁོ་མེད་པར་བྱེད་ཡ་ལ་ཁོ་དང་འཛིན་སྟངས་ཁ་བཏད་ཅིག། ཏག་ཏག་བི་གེ། ཁ་བཏད་ཅིག་གི་དམིགས་པ་གཅིག་ལ་དམིགས་ཨ་ནི་འཛིན་རྣམ་པ་དེ་བི་གེ་ལོག་འཛིན་སྟངས་དེ་བི་གེ་ལོག་ཡིན་པ་འགལ་བ་གཅིག་གིས་ཨ་ནི་ཁོ་ལ་བི་གེ་ཁོ་བཟོ་ལྟ་བཟོ་དགོས་ཀྱི་ཡོད་རེད་ཁོ་བཀག་དགོས་ཀྱི་ཡོད་རེད།

དོན་སྤྱིའི་ཚུལ་གྱིས་རྟོགས་ཡ་དེ་དཔེ་དཀྱེལ་སྒོམ་བྱས་ནས་རྟགས་ལ་བརྟེན་ནས་ཨ་ནི་རྟོགས་དགོས་རེད། ཕྱོགས་གཅིག་ནས། ད་དེ་ཡག་པོ་ཡོང་བ་ལ་སྟེང་སྒོ་གཅིག་པའི་བདག་མེད་རྟོགས་པའི་ཤེས་རབ་རྒྱུད་ལ་སྐྱེ་བ་ལ། ཨ་ལས་དཔེ་དཀྱེལ་ནང་གི་གཡེང་བ་མེད་པ། སེམས་ནང་གི་གཡེང་བ་མེད་པ། རེད་བ་སེམས་ཕར་གཡེངས་ཚུར་གཡེངས་བྱས་ག་བ་ཡེ་ནས་བསམ་བློ་འཁོར་འགྲོ་དེ་རིགས་མིན་པ། ཨ་ནི་དཔེ་དཀྱེལ་ཏིང་ངེ་འཛིན། དམིགས་པ་གཅིག་ལ་དཔེ་ཏིང་ངེ་དཔེ་དཀྱེལ་གནས་བསྡད་པ་བྱས་ལྷིང་ངེ་དེ་གནས་དེ་ག་རེ་བསམ་བློ་བཏང་ན་དེ་ལ་ཏག། སེམས་གནས་ཐུབ་པའི་ཆེད་ཀྱི་ཏིང་ངེ་འཛིན་དེ་སྒྲུབ་དགོས་ཀྱི་ཡོད་རེད། དེ་སྒྲུབ་པ་ལ་དེ་ནི་ང་ཚོའི་ཞི་གནས་སྒྲུབ་རྒྱུ་དགོས་ཡ་གཙོ་བོ་དེ་རེད། ལྷག་མཐོང་གི་བདག་མེད་རྟོགས་པའི་ཤེས་རབ་བསྐྱེད་ཡག་གི་ཆེད་དུ་ཞི་གནས་སྒྲུབ་པ་རེད། དེ་མ་གཏོགས། ཤེས་རབ་མ་བསྐྱེད་ན་ཞི་གནས་གཅིག་པོ་སྒྲུབ་པས་ཕན་ཐོགས་གང་ཡང་ཡོད་མ་རེད་ཕྱི་རོལ་པ་ཚོས་ཞི་གནས་སྒྲུབ་པ་མང་པོ་ཡོད་རེད། འོ་ད། ཤེས་རབ་སྒྲུབ་ཡག་གི་ཆེད་དུ་ཨ་ནི་ཞི་གནས་དེ་སྒྲུབ་པ་རེད་ཏིང་ངེ་འཛིན། ད་ནང་གི་གཡེང་བ་དེ་བཀག་པ་ལ་ཨ་ལས་གཡེང་བ་ཕྱི་ཡི་གཡེང་བ་རགས་པ།

ད་ལུས་དེ་ཚོ་ཁ་ཁར་བསྡད་ཁ་བྱས་ན་སེམས་དེ་བསྡད་གི་མ་རེད་བ། སེམས་དེ་འཇུག་བསྡད་ན་པས་གང་ག། དེ་ལ་དེ། ཞི་གནས་རེད་ཏིང་ངེ་འཛིན་ཟེར། དེ་ལ་ཡག་པོ་རེ་སོང་ན། ཨ་ནི་བདག་མེད་ཀྱི་གཏན་ལ་ཕབ་ནས། བདག་མེད་པའི་ཀྱི་སྟོང་པ་ཉིད་ཀྱི་དོན་དག་གཏན་ལ་ཕབ་ནས། ཨ་ནི་བྱས་ཡོང་དུས་ད་ཡག་པོ་ཞིབ་པོ་ཆགས་ཀྱི་ཡོད་རེད་སྟོང་པ་ཉིད་ཀྱི་ཨ་ནི་སྟོང་ཉིད་རྟོགས་ཡོང་གི་རེད་སྟོང་ཉིད་དང་པོ་དོན་སྤྱིའི་ཚུལ་གྱིས་རྟོགས་དེ་ནས་མངོན་སུམ་དུ་རྟོགས། སྟོང་ཉིད་མངོན་སུམ་དུ་རྟོགས་སོང་ན་འཕགས་ལམ་རེད་ཚར། འཕགས་ལམ་ཐོབ་ཚར་འཕགས་པ། ཨ་ནི་འཁོར་བ་ལ་སྐྱེ་བ་འཕེན་བྱེད་ཀྱི་ལས་བསགས་གི་མ་རེད།

ཐར་པར་བགྲོད་པའི་ལམ་གྱི་རང་བཞིན་གཏན་ལ་དབབ་པ་ལ་ཨ་ལི་དང་པོ། ཀུན་འབྱུང་འཁོར་བའི་འཇུག་རིམ་འདི་བསམ་དགོས་རེད། ཀུན་འབྱུང་འཁོར་བའི་འཇུག་རིམ་མ་བསམ་ན། རེད་བ་ད་འཁོར་བ་བི་གའི་གང་གིས་བཅིངས་སྟངས་དེ་ཤེས་ཀྱི་མ་རེད། རེད་བ་ད། འཁོར་བ་བཅིངས་ཡ་དེ་བི་གའི་ཐོག་མའི་མ་རིག་པས་ཀུན་ནས་བསླངས་ཏེ། ཨ་ནི་བི་གའི་གཉིས་པ་འདུ་བྱེད་ཀྱི་ལས། རེད་བ་ད། བྱས་ནས་ད། ཉོན་མོངས་པའི་ཀུན་འབྱུང་དང་ལས་ཀྱི་ཀུན་འབྱུང་གིས་ཨ་ནི་འཁོར་བ་བཅིངས་ནས།

ཨོ་ཐོ་ཨོ་སི་ཡོང་གི་ཡོད་རེད། བྱས་ཙང། ད་ལྟའི་བཀའ་བསྒོ་རོགས་ཟླ། རྟེན་འབྲེལ་ལུགས་འབྱུང། ཀུན་ཉོན་ཕྱོགས་ཀྱི་དེ་ནི་ལུགས་འབྱུང། ཨ་ནི་དེ་ལུགས་ལྡོག་བསམ་བློ་བཏང་ནས། དེ་ག་ལེར་དེ་ནི་ཡོང་བ་རེད་འདུག་སུ་དུ་སུ་ཡར་ཡར་ཡར་རྩ་བ་དེ་ཐུག་ས་ཐོག་མའི་མ་རིག་པ། གཏི་མུག་མ་རིག་པ་ལ་ཐུག། གཏི་མུག་མ་རིག་པ་དེ་ཨ་ནི་གཉེན་པོ་འཕགས་ལམ་སྐྱེས་པ་ན་ཨ་ནི་གཏི་མུག་མ་རིག་པ་འགག་འགྲོ་གི་རེད།

ད་ཞི་གནས་དེ་བསྒྲུབས་ནས་ཨ་ནི། ལྷག་མཐོང། སྟོང་ཉིད་རྟོགས་པའི་ཤེས་རབ་དེ་རྒྱུད་ལ་ཨེ་སྐྱེས་བལྟ་ཡ་དེ་གལ་ཆེ་ཤོས་དེ་རེད་དེ། དེ་གསུམ་དེ་ལྷག་པ་ཚུལ་ཁྲིམས་ཀྱི་བསླབ་པ་ལྷག་པ་ཏིང་ངེ་འཛིན་གྱི་བསླབ་པ་ཤེས་རབ་ཀྱི་བསླབ་པ་གསུམ་པོ་དེ་བྱུང་ན། འཁོར་བ་ལས། ཐར་ཡ། འགྲིགས་ཚར། དེ་མ་ཐར་དགོས་ཡ་ཡོད་མ་རེད་འཁོར་བ་ལས་ཐར་འགྲོ་གི་རེད། འཁོར་བ་འཁོར་གི་མ་རེད་མཁྱེན་སོང། གང་དེ་བྱས། དེ་བྱས་པ། སྙིམ་པ་མ་རེད་ད། གསུམ་པ་ལོ་བ། འོ་དེ་ཞིག་དང། གོང་དུ་གང་ཞུས་པ་དེ་ལས་ཕྱག་ལེན་འདེབས་པ་གཅིག་བྱས་ནས་བཀའ་དྲིན་སྐྱོང་བ་ལ་ཞུ། དེ་ཡང་ཇི་སྐད་དུ། བཟོད་དཀའི་བཙོན་ར་འདྲ་བའི་འཁོར་བ་འདི་དགའ་བའི་ཚལ་ལྟར་མཐོང་བའི་བློ་སྤངས་ནས། གསུངས་པ་ནང་བདག་གིས་བདག་དེ་ནས། འོ་ད་དེ་ནས། ད་ལས་དང་ཉོན་མོངས་ཀྱི་དབང་གིས་བི་གའི་སྐྱེ་བ་བླངས་ནས།

ད་གེ་གཏི་མུག་མ་རིག་པའི་དབང་གིས་རེད་པ་ད། ད་དེ་ཁོ་ན་ཉིད་ལ་རྨོངས་པའི་མ་རིག་པ། འོ་ད་དེ་ནི་ལས་འབྲས་ལ་རྨོངས་པའི་མ་རིག་པ་དང་དེ་འདྲ་གི་དབང་གིས་དེ་ནི། དགའ་བའི་ཚལ་ལྟར་མཐོང་ནས། དངོས་གནས་བྱས་ན་བཙོན་ར་ནང་དག་གི་བའི་སྡུག་བསྔལ་གྱི་རང་བཞིན་རེད་དེ་འཁོར་བ་དེ་ཡིན་ན་ཡང་བའི་དགའ་བའི་ཚལ་འདྲ་བོ་བའི་གླིང་ག་ནགས་ཚལ་འདྲ་བོ། སྐྱིད་པོ་འདྲ་བོ་གཅིག་ཚོར་ནས་རེད་པ་དགའ་བའི་ཚལ་ལྟར་མཐོང་བའི་ཨ་ནི་དེ་འདྲའི་བློ་དེ་བག་སྤངས་ནས།

གི། ཐར་པ་ཙམ། མ་ཡིན་པར་འོ་ད་ཐམས་ཅད་མཁྱེན་པའི་གོ་འཕང། འོ་ད་ཐོབ་དགོས་སྟངས་དེ་ཚོ་བར་བསམ་བློ་བཏང་ནས། ཐར་པ་ཙམ་མ་གཏོགས་མ་ཐོབ་པ་ཡིན་ན། རང་དོན་དུ་བེ་གི། ཐར་པ་ཙམ་མ་གཏོགས་མ་ཐོབ་པ་ཡིན་ན་དེས་དེ་ནི་རང་གི་དོན་ཡང་བེ་གི། མ་རྫོགས། གཞན་གྱི་དོན་ཡང་མ་རྫོགས་འོ་ད་རང་དང་གཞན་གྱི་དོན་མཐར་མ་ཕྱིན་པ་རེད། སྒྲིབ་པ་ཡིན་ན་བེ་གི་ཉོན་མོངས་པའི་སྒྲིབ་པ་མ་གཏོགས་ཤེས་བྱའི་སྒྲིབ་པ། སྒྲིབ་པ་སྤང་ཐུབ་ཀྱི་ཡོད་མ་རེད་འོ་ད། བྱས་ཙང་སྒྲིབ་གཉིས་བི་ཀའི་ཚང་མ་ལོག་པར་སྤང་ཐུབ་ཀྱི་ཡོད་མ་རེད་པ་དེ་ཡིན་དུས་བི་ཀའི་ད་གང་བྱས་བི་ཀའི་ཐར་པ་ཐོབ་དེ་ནི་ཐམས་ཅད་མཁྱེན་པའི་གོ་འཕང་ཐོབ་ཡ་བྱས་ནས་འདོད་ན་བི་ཀའི་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ཀྱི་དོན་དུ་བདག་སངས་རྒྱས་དགོས་ཀྱི་འདུག་འོ་ད་སངས་རྒྱས་པ་ལ་ཨ་ནི་དང་པོ་འཁོར་བ་ལས་བི་ཀའི་ཐར་དགོས་ཀྱི་འདུག་འོ་ད་འཁོར་བ་ལས་ཐར་བ་ལ་དེ་ནི་བསླབ་པ་གསུམ་གྱི་ཉམས་ལེན་བྱེད་དགོས་ཀྱི་འདུག་ལྷག་པ་ཚུལ་ཁྲིམས་ཀྱི་བསླབ་པ་ལྷག་པ་ཏིང་ངེ་འཛིན་གྱི་བསླབ་པ་ལྷག་པ་ཤེས་རབ་ཀྱི་བསླབ་པ་འོ་ད་ཐར་པ་ཐོབ་ཡ་གི་དེ་ནི་ཐབས་ཤེས་ཡོད་ན་མེད་ན་བསླབ་པ་གསུམ་ཡིན་པ་དེ་ནི་ངོ་འཕྲོད་པར་བྱས་ནས་འོ་ད། ངོ་ད། ཨོ་ད་དེའི་ཕྱིར་དེ་ནི་བྱང་ཆུབ་ལམ་གྱི་རིམ་པ་བི་གའི་གསན་གྱི་ཡིན་བསམ་པ་ཞིག་ཀུན་སློང་ཡག་པོ་ཅིག་བཅོས། གང་གསན་པར་བྱ་བའི་དེ་ནི་རེད་བ་ད། ཆོས་འདི་ཡང་དེ་ནི་སྐལ་ལྡན་གྱི་སྐྱེས་བུ་སངས་རྒྱས་སུ་བགྲོད་པའི་ཐེག་པ་མཆོག་གི་ཆོས་ལུགས། ཨོ་ད་དེ་ནི། ཤིང་རྟའི་སྲོལ་འབྱེད་ཆེན་པོ་དཔལ་མགོན་འཕགས་པ་ཀླུ་སྒྲུབ་དང་འཕགས་པ་ཐོགས་མེད་གཉིས་ཀྱི་ལམ་སྲོལ། མཉམ་མེད་ཇོ་བོ་ཆེན་པོ་དང་ཆོས་ཀྱི་རྒྱལ་པོ་ཙོང་ཁ་པ་ཆེན་པོའི་ཐུགས་ཀྱི་བཅུད་ཕྱུང་བ་ལྟ་བུའི་གདམས་པ་ཟབ་མོ། ཆོས་ཀྱི་ཕུང་པོ་བརྒྱད་ཁྲི་བཞི་སྟོང་གི་གནད་ཐམས་ཅད་མ་ཚང་བ་མེད་པ།

འདི་ནི་ནད་ནི་ཤེས་བྱ་ནད་ཀྱི་རྒྱུ་ནི་སྤང་བྱ་ལ་བདེ་གནས་ཐོབ་བྱ་སྨན་ནི་བསྟེན་པར་བྱ་བའི་རིགས་སོ། གསུངས་པ་ནང་ལྟར་གྱི་བི་གའི་སྡུག་བསྔལ། ཀུན་འབྱུང་བདེན་པ་འགོག་བདེན་ལམ་བདེན་བྱས་ནས་དེ་འདྲའི་གི་ཐོག་ནས་དེ་ནི། དེ་ནི། ཀུན་འབྱུང་འཁོར་བའི་འཇུག་རིམ་བསམ་ཡ་ཅིག་ཡོད་རེད། རེད་བ་ད། ད་ད་ལྟ་དེ་ནི། རྟེན་འབྲེལ་ཡན་ལག་བཅུ་གཉིས་ཀྱི་ཐོག་ནས་དེ་ནི་ཀུན་འབྱུང་འཁོར་བའི་འཇུག་རིམ་བསམ་པ་ཟེར་ཡ་དེ་དེ་ནི་གནད་ཆེན་པོ་བྱས་ནས་རེད། རེད་བ་ད་དེ་བི་གའི། ང་ཚོ་བི་གའི་མཐོ་སྲིད་རྩེ་ནས་བི་གའི་མནར་མེད་གི་བར་ལ་བི་གའི་ཨ་ནི་འཁོར་འཁོར་འཁོར་འཁོར་འཁོར་ནས་འཁོར་ཡ་དེ་ཨ་ནི་འཁོར་བྱེད་ཀྱི་བི་གའི་རྩ་བ་ཅིག་དགོས་རེད་བ་ད་འཁོར་བྱེད་ཀྱི་ས་བོན་འདྲ་པོ་རྩ་བ་ཅིག་རྩ་བ་དེ་ག་རེ་རེད་ཟེར་ན་ཨ་ནི་མ་རིག་པ་ཐོག་མའི་མ་རིག་པ་གཏི་མུག་མ་རིག་པ་ད་དེ་ནི་འཁོར་བའི་རྩ་བ་གཏི་མུག་མ་རིག་པ་དེ་རེད་གཏི་མུག་མ་རིག་པ་དེ་ལ་ཡ་དེ་ནི་མཐོང་སྤང་དང་སྒོམ་སྤང་ཡོང་གི་རེད་བ་ད། དེ་ནི་ཨ་ནི་འདི་ནི་མཐོང་སྤང་དེ་ཡིན་རེད། མཐོང་སྤང། འདི་ནི་མཐོང་ལམ་གྱི་ངོ་སྐལ་གྱི་སྤང་དགོས་ཡ་དེ་ཡིན་པ་རེད། འདི་ནི་ཐོག་མའི་མ་རིག་པ། དང་འདི་ནི། དེ་ཀའི། ཀུན་སྦྱོར་སའི་སྦྱོར་བ་ལ། དེས་ན་ནི། གཏི་མུག་མ་རིག་པ། ད་གཏི་མུག་མ་རིག་པ་དེས་དེ་ནི། མ་རིག་པ་ཟེར་ག་རེ་མ་རིག་རེད་ཟེར་ན། འོ་ན། གཙོ་བོ་གཙོ་བོ་འདྲ་པོ་དེ། དེ་ཁོ་ན་ཉིད་ལ་རྨོངས་ནས་ཆོས་རྣམས་ཀྱི། གནས་ལུགས་ལ་ཕར་རྨོངས་ནས། ཨ་ནི་གནས་ལུགས་ཕྱིན་ཅི་ལོག་ཏུ་ཞེན་པ་ཅིག། ཆོས་ག་འདྲ་ཅིག་ཡིན་པ་ཡིན་ནའི་རང་ངོས་ནས་གྲུབ་ཡོད་མ་རེད་རང་བཞིན་གྱིས་གྲུབ་ཡོད་མ་རེད་དེ། ཨ་ནི་མ་རིག་པ་དེ་གས་རང་བཞིན་གྱིས་གྲུབ་པ་རང་ངོས་ནས་གྲུབ་པ་རང་མཚན་གྱིས་གྲུབ་པ་ཤ་སྟག་བཟུང་ནས། གནས་ལུགས་ཕྱིན་ཅི་ལོག་ཏུ་ཞེན་ནས། འོ་ད་དེ་གས་གནས་ལུགས་ལ་འཁྲུལ་ནས།